གཞུང་གི་སྐྱོབ་གསོའི་དངུལ་ཐོབ་ཐང་མེད་པའི་གནས་སྐབས་ཀྱི་མཐོང་མཆན་ཡོད་མཁན་དང་སྐྱབས་བཅོལ་ཞུ་མི་རྣམས་ལ་སྒོ་རྒྱག་དམ་དྲག་གི་རྐྱེན་པས་དཀའ་ངལ་འཕྲད་བཞིན་ཡོད་ཚེ་ཛ་དྲག་གི་དཔལ་འབྱོར་རོགས་སྐྱོར་སྤྲོད་གནང་གི་ཡོད་པ་རེད། དེ་ཡང། ཉིས་སྟོང་ཉི་ཤུ་ལོའི་གཞུང་གི Job Keeper ལས་གཞིའི་འོག་གནས་སྐབས་ཀྱི་མཐོང་མཆན་ཡོད་མཁན་རྣམས་ལ་རོགས་དངུལ་ཐོབ་ཐང་མེད་པ་ཡིན། འདི་ལོའི་ཏོག་ནད་ཛ་དྲག་རོགས་དངུལ་དེ་སྒོ་རྒྱག་དམ་དྲག་གི་རྐྱེན་པས་ལས་ཀ་ཤོར་མཁན་གནས་སྐབས་ཀྱི་མཐོང་མཆན་ཡོད་པའི་མི་ཁག་ཅིག་ལ་སྤྲོད་གནང་ཡོད་ཀྱང་རོགས་དངུལ་དེའི་ཐོབ་ཐང་རག་མེད་མཁན་མང་པོ་ཞིག་ཡོད་པ་རེད། ཨོས་ཏྲེ་ལི་ཡའི་རྒྱ་གྲམ་དམར་པོའི་གཞིས་སྤོས་ལས་གཞིའི་འགན་འཛིན་ཝི་ཁི་མའོ་ལགས་ཀྱིས། མི་མང་པོ་ཞིག་ལ་གཞི་རྩའི་དགོས་མཁོ་མེད་པའི་དཀའ་ངལ་འཕྲད་བཞིན་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།

ཡང་ལྕམ་མའོ་ལགས་ཀྱིས་རྒྱ་གྲམ་དམར་པོས་ནད་ཡམས་ཀྱི་རྐྱེན་པས་སྒོ་རྒྱག་དམ་དྲག་སྐབས་དཀའ་ངལ་ཤིན་ཏུ་ཆེན་པོ་འཕྲད་བཞིན་པའི་མི་རྣམས་ལ་རོགས་སྐྱོར་གནང་གི་ཡོད་ཅེས་ཁོང་མོས་གསུངས་དོན། དེར་བརྟེན་རྒྱ་གྲམ་དམར་པོས་ཛ་དྲག་གི་སྐྱོབ་གསོ་སྤྲོད་ས་གཙོ་བོ་གནས་སྐབས་ཀྱི་མཐོང་མཆན་དུ་ཡོད་པ་དང Centrelink ལས་རོགས་སྐྱོར་དངུལ་གང་ཡང་ཐོབ་ཀྱི་མེད་པའི་མི་རྣམས་དང་མཐོང་མཆན་དུས་ཚོད་རྫོགས་པའི་གནས་སྟངས་ངེས་མེད་ཅན་གྱི་མི་རྣམས་ལ་རོགས་སྐྱོར་གནང་གི་ཡོད།

ཁོང་གིས་ཉེ་དུས་སུ་ཁོང་ཚོའི་རོགས་སྐྱོར་བླངས་མཁན་མི་ཇེ་མང་དུ་འགྲོ་བར་བརྟེན་ཞབས་ཞུར་སྙན་ཞུ་ཆེ་རུ་འགྲོ་ཡོད་པ་འགྲེལ་བརྗོད་གནང་དོན།
མི་འགའ་ཞིག་ལས་ཀ་ཤོར་བའི་རྐྱེན་གྱིས་དཔལ་འབྱོར་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད། ཁོང་རྣམ་པ་ཁང་པ་ཡག་པོ་ཞིག་ཏུ་གནས་སྡོད་བྱས་ཡོད་ཀྱང་དེར་ཁང་གླ་དང་བུ་ལོན་དུས་ཐོག་ཏུ་སྤྲོད་མི་ཐུབ་པའི་གནས་སྟངས་ཤིག་ཆགས་ཡོད། ང་རང་ཁང་པ་འགའ་ཤས་ནང་བསྐྱོད་སྐབས་གནས་སྟངས་ཧ་ཅང་ཡ་ང་བ་ཡོད་པ་དེ་འདྲ་དངོས་སུ་མཐོང་བྱུང། དེ་ཡང SSI ཚོགས་པར་གནས་སྐབས་མཐོང་མཆན་ཡོད་མཁན་དང་སྐྱབས་བཅོལ་ཞུ་མི་རྣམས་ལ་རོགས་སྐྱོར་བསྐྲུན་ཆེད་གཞུང་དང་སྒེར་གྱིས་མ་དངུལ་གནང་གི་ཡོད་པ་རེད། ཚོགས་པ་དེའི་སྐྱབས་བཅོལ་ཞུ་མིའི་ཞབས་ཞུའི་འགན་འཛིན་པ། Margaret Brickwood། ལགས་ཀྱིས་ཁོང་ཚོའི་ཞབས་ཞུ་བླངས་མཁན་མི་བརྒྱ་ཆ་ལྔ་བཅུ་ནས་བརྒྱ་ཆ་བརྒྱ་ཐམ་པ་མང་དུ་འགྲོ་ཡོད་པ་དང་ལྷག་པར་དུ་སྒོ་རྒྱག་དམ་དྲག་སྐབས་མི་མང་པོ་ཞིག་ལ་རོགས་སྐྱོར་བླངས་བར་འགོག་རྐྱེན་འཕྲད་བཞིན་ཡོད་ཅེས་ཁོང་མོས་གསུངས་དོན།

རང་ཉིད་ཀྱི་ཁྱིམ་ནས་ཀི་ལོ་མི་ཊར་ལྔའི་རྒྱང་ཐག་བར་ལས་བསྐྱོད་ཆོག་གི་མེད། འོན་ཀྱང་རྒྱང་ཐག་དེའི་ནང་ཚུད་ལ་དགེ་རྩ་ཚོགས་པ་དེའི་ལས་ཁུངས་ཡོད་པ་ཁྱབ་པ་མེད། དེ་ཡང SSI ཚོགས་པས་དང་བླངས་པའི་རོགས་སྐྱོར་འོག་རེས་གཟའ་མིག་དམར་དང་ཕུར་བུ་ཆར་ཅན་སིད་ནི་ཁུལ་དུ་ཡོད་པའི་མི་སྒེར་དང་ནང་མིར་བཟའ་ཆས་མཁོ་སྤྲོད་གནང་གི་ཡོད་འདུག་སྐུ་ཞབས Brickwood ལགས་ཀྱིས་སྒོ་རྒྱག་དམ་དྲག་དང་བསྟུན་ནས་ཁོང་ཚོའི་སྐྱོབ་གསོ་གནང་ཕྱོགས་ལ་ཡང་འགྱུར་ལྡོག་ཆེན་པོ་འགྲོ་ཡོད་ཅེས་ཁོང་གིས་གསུངས་དོན། ད་ལྟའི་ཆར་ང་ཚོས་རེས་གཟའ་མིག་དམར་དང་ཕུར་བུར་འོ་མ་དང་བག་ལེབ་ལྟ་བུའི་དགོས་ངེས་ཅན་གྱི་ཟས་རིགས་མཁོ་སྤྲོད་བྱེད་ཀྱི་ཡོད། དེ་བཞིན་ང་ཚོས OzHarvest དང Colombo Social ལྟ་བུའི་ཚོགས་པ་གཞན་ཁག་དང་མཉམ་འབྲེལ་ཐོག་ཟས་རིགས་མཁོ་སྤྲོད་བྱེད་ཀྱི་ཡོད། ད་བར་ཁྱོན་བསྡོམས་མི་འབུམ་གཅིག་དང་ཁྲི་དྲུག་ཙམ་ལ་རྒྱ་གྲམ་དམར་པོའི་བརྒྱུད་ཛ་དྲག་གི་སྐྱོབ་གསོ་ཐོབ་ཡོད་འདུག་དེ་བཞིན་ཝི་ཀི་མོ་ལགས་ཀྱིས་ཛ་དྲག་གི་སྐྱོབ་གསོའི་དངུལ་དེ་ཐེངས་རེ་ལས་སྤྲོད་ཀྱི་མེད་ཀྱང་ཁྱིམ་ཚང་དུ་གཏུམ་སྤྱོད་མྱོང་བཞིན་ཡོད་པ་རྣམས་ལ་དམིགས་བསལ་གྱི་རོགས་སྐྱོར་སྤྲོད་ཀྱི་ཡོད་ཅེས་ཁོང་མོས་འགྲེལ་བརྗོད་གནང་དོན།

དེ་ཡང་འབྲེལ་ཡོད་ཚོགས་པ་ཁག་བརྒྱ་དང་དགུ་བཅུ་གོ་བདུན་ཙམ་ཞིག་གིས་ཁོང་ཚོའི་ཡན་ལག་ཁག་གཅིག་སྟོང་སུམ་བརྒྱ་ཙམ་གྱི་བརྒྱུད་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཛ་དྲག་གི་སྐྱོབ་གསོའི་ཞབས་ཞུ་གནང་བཞིན་ཡོད་འདུག་ཚོགས་པ་དེ་དག་གི་ཐོ་གཞུང་སྤྱི་ཚོགས་ཞབས་ཞུའི་ལྷན་ཁང་གི་དྲ་ཚིགས་ཐོག་གཟིགས་རྒྱུ་ཡོད་པ་ཡིན། གལ་ཏེ་ཁྱེད་དང་ཁྱེད་ཀྱི་ངོ་ཤེས་ཤིག་ལ་ཁྱིམ་དུ་གཏུམ་སྤྱོད་མྱོང་བཞིན་ཡོད་ཚེ། རོགས་སྐྱོར་ཆེད། གཅིག་བརྒྱད་ཀླད་ཀོར་ཀླད་ཀོར Respect ལ་འབྲེལ་བ་གནང་རོགས། ཡང་གལ་ཏེ་ཁྱེད་ཀྱི་སྲོག་ལ་ཉེན་ཁ་ཡོད་ཚེ་ཛ་དྲག་ཁ་པར་ཨང་ཀླད་ཀོར་ཀླད་ཀོར་ཀླད་ཀོར་ཐོག་དེ་མ་ཐག་ཏུ་འབྲེལ་བ་གནང་ནས་རོགས་སྐྱོར་བླངས་ཆོག་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།